ཨ་སྟོབས་སུ་བྱས་ནས་དེ་ནས་ཚེ་རབས་ཐམས་ཅད་དུ་དགེ་བའི་བཤེས་གཉེན་གྱིས་མི་ཕོངས་པ་ངན་སོང་དུ་མི་གཏོང་བ། ངན་སོང་དུ་མི་ལྟུང་བ་ཟེར་ནས་ད་དེའི་རྗེས་འབར་བ་དགེ་བའི་བཤེས་གཉེན། དེ་ནས་བསྟེན་པ་ཡིན་ན་ངན་སོང་ལ་འགྲོ་བའི་གེགས། དེ་ནས་ལས་ངན་པ་དེ་དག་ཞག་དང་ཞོ་ལ་ཟད་བྱས་ནས་དག་འགྲོ་བའོ། བླ་མས་སྨོན་ལམ་ཅིག་བཏབ་པ་ཡིན་ན་དག་འགྲོ་བའོ། དཔེར་ན་བླ་མས་ཉེས་དག་ཅིག་བཏང་ནས་དགེ་རྒན་རང་ལ་རྒྱུག་པ་ཅིག་གཞུས་བྱས་ནས་ཉེས་དག་ཅིག་བཏང་མགོ་ལ་རྨ་བཟོས་པ་ཡིན་ན་དེ་ལྟའི་སྐོར་ལ་ལས་འབྲས་མང་པོ་ཅིག་དག་འགྲོ་གི་ཡོད་རེད་ད།

བླ་མས་བཀའ་བཀྱོན་གནང་བ་ཡིན་ན་བར་ཆད་སྒང་ཁ་དེ་སེལ་འགྲོ་གི་རེད། བཀའ་བཀྱོན་དྲག་པོ་དྲག་སྔགས་ཡིན། ཚེ་འདི་ལ་ཡང་དེ་འདྲ་ཡོང་གི་བ་རེད་ལ་ཚེ་ཕྱི་མ་ནི་ངན་སོང་ནང་སྐྱེ་ཡ་གི་རྒྱུ་དེ་ཚོ་བས་ཟད་བྱས་ནས། བཀའ་བཀྱོན་ལ་སོགས་པ་དེ་ཚོ་གནང་བ་དང་ཡང་ན་ནི་ཚེ་འདིའི་མགོ་བོ་ན་བ་ལ་སོགས་པ་དེ་ཚོའི་རྒྱུ་བྱས་ནས། དེ་ཚོའི་བས་ལས་ཆུང་ཆུང་ཅིག་གིས་ཟད་ནས་ཚེ་ཕྱི་མ་ངན་སོང་དུ་འགྲོ་མི་དགོས་དེ་འདྲ་ཡོང་གི་རེད་ཟེར་ངན་སོང་དུ་མི་ལྟུང་བ་ཞིག་དེ་རེད། ནི་འཇིག་རྟེན་དང་འཇིག་རྟེན་ལས་འདས་པའི་ཡོན་ཏན་ཐམས་ཅད་གོང་འཕེལ་དུ་འགྲོ་བ་ཟེར།

ཡང་སོ་བསྐལ་པ་བརྒྱ་ཡིས་བསགས་པའི་དགེ་རྩ་དེ། ལས་སླ་པོ་ཅིག་མ་རེད་པ་ཞེས་གྲགས་པས་བསྐལ་པ་ཟེར་དེ་ཐག་རིང་པོ་རེད་པ་དེ་ཐམས་ཅད་ཀྱི་དགེ་རྩ་བཅོམ་པར་མ་ཟད། བསྐལ་པ་དེའི་གྲངས་དང་མཉམ་པའི་དམྱལ་བ་མནར་མེད་ནང་སྐྱེ་དགོས་པ། སྔགས་ལ་བརྟེན་ནས་མཆོག་མི་འགྲུབ་པ། གཞན་མཚམས་མེད་ལྔ་དང་མི་དགེ་བཅུ་བྱེད་ཀྱི་གང་ཟག་ཅིག་ཡིན་པ་ཡིན་ན་གསང་སྔགས་རྡོ་རྗེ་ཐེག་པ་ལ་བརྟེན་བྱས་ནས་ཚེ་འདི་ལ་ཟུང་འཇུག་གི་སྐུ་འགྲུབ་པ་དེ་འདྲ་ཡོད་རེད། དགེ་བའི་བཤེས་གཉེན་ལ་བརྙས་སྨོད་བྱས་བཞག་པ་ཡིན་ན་ཚེ་འདི་ལ་སྔགས་ལ་བརྟེན་ནས་མཆོག་འགྲུབ་ཡ་རྩ་བ་ནས་ཡོད་མ་རེད།

ཚེ་འདིར་ནད་ལ་སོགས་པ་དང་མཁའ་འགྲོ་གྱི་སྲོག་བཅད་པ་དང་རྐུན་མ་ཇག་པ་ལ་སོགས་པ་དེ་ཚོའི་སྲོག་བཅད་པ་དང་འང་དེ་འདྲ་བཅད་ནས་ཤི་འགྲོ་ཡ། འཆི་རྐྱེན་ངན་པའི་ཡོང་དུ་དུས་མ་ཡིན་པའི་འཆི་རྐྱེན་ལས་སྒྲོལ་བྱས་ནས་ཤི་ཡ། བཤེས་གཉེན་བསྟེན་ཚུལ་ལོག་ཏུ་སྐྱེས་ཏེ་འོ་དེ་འདྲ་ཡོང་གི་རེད་ཚེ་འདི་ལ་ཚེ་འདི་ལ་མི་འདྲ་མང་པོ་བྱུང་བ་དེ་ང་ཚོས་མཐོང་རྒྱུ་དང་བ་ཕྱི་མ་དེ་ང་ཚོས་མ་མཐོང་ཡ་གི་ལས་ཀྱི་འབྲས་བུ་ཡིན་ཟེར་ད་ཡིད་མ་ཆེས་པ་ཡིན་ནའི་ཚེ་འདི་ལ་བཤེས་གཉེན་བསྟེན་ཚུལ་ལོག་ཏུ་སྐྱེས་ཏེ་ན་འདྲ་མི་འདྲ་དུ་མ་བྱུང་བ་དེ་མང་པོ་མཐོང་ཡ་འདུག་ག། མང་པོ་མཐོང་ཡ་ཡོད། ཨ་ནི་ཕྱི་མ་ངན་སོང་མུ་མཐའ་མེད་པར་འཁྱམས་པ་ཟེར། ཕྱི་མ་དེ་ཡིན་ན་ངན་སོང་ནས་ཡར་ཐར་ཡ་ཁྱོན་ནས་ཡོད་མ་རེད་པ། ཚེ་རབས་ཐམས་ཅད་དུ་དགེ་བའི་བཤེས་གཉེན་གྱིས་ཕོངས་པ། ད་རེས་དེ་ཡག་པོ་མ་བསྐྱངས་པ་ཡིན་ན་ཚེ་རབས་ནས་ཚེ་རབས་བར་དུ་དགེ་བའི་བཤེས་གཉེན་ཕོངས་པ་མ་གཏོགས་ཨེ་ནུས་ཡོང་ཡ་ཁྱོན་ནས་ཡོད་མ་རེད། དེ་ཡིན་ཙང་ང་ཚོ་བཤེས་གཉེན་བསྟེན་པའི་ཕན་ཡོན། ཚུལ་བཞིན་དུ་སོང་ཟེར་ནས་བཤེས་གཉེན་བསྟེན་པའི་ཕན་ཡོན་ཚུལ་བཞིན་དུ་སོང་པས་དེ་ཡི་ལག་རྗེས་དེ་ག་རེ་བཞག་དགོས་རེད་ཟེར་ན། བཤེས་གཉེན་དེ་བསྟེན་དགོས་སོང་སྙམ་བཤེས་གཉེན་མ་བསྟེན་ན་སོ་སོ་གྱོང་རག་གི་འདུག་དེ་ཡིན་ཙང་བཤེས་གཉེན་ཅིག་ངེས་པར་དུ་བསྟེན་དགོས་སོང་སྙམ་ཞེས་བློ་ཐག་ཆོད་པ་དེ།

ལམ་རིམ་མང་པོ་བཤད་པ་རེད་པ་ལམ་རིམ་མང་པོ་བཤད་དེ་ག་རེ་སོ་མྱོང་བ་སྐྱོང་གི་སྤྱང་ཀིའི་བྱས་ནས་སོ་སོའི་རྒྱུད་ལ་ཆོས་ཁྲོ་ཁྲོ་མི་ཐེག་འདོད་ཨ་ནི་མྱོང་བ་སྐྱོང་གི་སྤྱང་ཀིའི་བྱས་ནས་ཉི་མ་རེ་ལ་མྱོང་བ་ཐེངས་མ་ལྔ་ལྔ། ཐེངས་མ་ལྔ་ལྔ་སྐྱོང་བྱས་ནས་ཐེངས་མ་གཅིག་ཐེངས་མ་དྲུག་སྐྱོང་དགོས་པ་གཅིག་དེ་ཨ་ནི། ལམ་རིམ་གྱི་མ་བཤད་པའི་སྐོར་ལ་ཨ་རང་གི་རྒྱུད་ལ་ཞུ་དག་གཏོང་གི་གཏོང་གི་བྱས་ནས་སྐྱོན་དེ་བྱུང་ཤག་ཡོན་ཏན་དེ་བྱུང་ཤག་བསམ་སྙམ་བྱས་སོ་སོ་ལ་བཤེས་གཉེན་ཚུལ་བཞིན་དུ་བསྟེན་འདུག་ན་དགའ་བ་དང་བཤེས་གཉེན་བསྟེན་པའི་ཚུལ་བཞིན་དུ་མ་བསྟེན་པ་ལ་སོགས་པ་ཉེས་དམིགས་བྱུང་འདུག་བློ་ན་དེ་ལ་འགྱོད་བཤགས་བྱས་ནས།

གཞན་ཚོགས་ཤིག་གིས་ཀུན་ཏུ་ཤ་བ་ཕེབས་ནས་དག་གི་མ་རེད། སུས་ཀྱང་སྒྲོག་བྱས་ནས་ཕྱི་བསྐྱོད་བྱས་ནས་དག་གི་མ་རེད་ཡིད་ཀྱིས་མི་བྱེད་བླ་མ་ཁོ་རང་ཞལ་བཞུགས་པ་ཡིན་ན་བླ་མ་ཁོ་རང་གིས་དག་ད་རེས་མི་བཟང་དེ་ང་གཉིས་དག་ཚར་བས་གལ་མེད་སྲིད་ཟེར་ན་རང་ཉིད་སྡིག་པ་དེ་དག་ཚར་བས་སྡིག་པ་དེ་མེད་པ་ཆགས། ཨ་ཐུག་སེམས་ནས་ག་རེ་ཞིག་དགོས་ན་བསྟེན་པའི་ཕན་ཡོན་བརྒྱད་པོ་དེ་བསམ་བློ་གཏོང་བྱས་ནས། མཐར་ལག་རྗེས་དེ་བཤེས་གཉེན་བསྟེན་དགོས་བསམ་བསམ། མ་བསྟེན་པ་དང་བསྟེན་ཚུལ་ལོག་པའི་ཉེས་དམིགས་བརྒྱད་པོ་དེ་བསམ་བསམ་ནས་བསྟེན་པ་ཙམ་གྱིས་མ་ཟད་པར་ཚུལ་བཞིན་དུ་བསྟེན་དགོས་བསམ་བསམ་དེ་ལག་རྗེས་བཞག་དགོས་གོ། ད་དེའི་སྐབས་སུ་དེ་ནང་ལ་བསྟེན་བྱ་དགེ་བའི་བཤེས་གཉེན་གྱི་མཚན་ཉིད་ག་འདྲ་ཅིག་ལྡན་དགོས་རེད་ཟེར་ན་ནི་འཇམ་དཔལ་ཞལ་ལུང་ནས་བཤད་ཡོད་ན་ཡོད་ཅེས་བྱས་ནས་དེའི་བར་ལ་དེ་བཅུག་གསུངས་ཡོད་རེད་བ་ཡང་ལོ་མང་ཆུ་ནང་ལ་ཡོད་མ་རེད་འཇམ་དཔལ་ཞལ་ལུང་ནང་ལ་དེའི་སྐབས་སུ་དེ་བཅུག་རེད་བསྟེན་བྱ་དགེ་བའི་བཤེས་གཉེན་གྱི་མཚན་ཉིད་དེ་ལ་ནི་འདུལ་བ་ནས་བཤད་པའི་བླ་མའི་མཚན་ཉིད། སྔགས་ནས་བཤད་པའི་བླ་མའི་མཚན་ཉིད་ད་ལྟ་སྐབས་འདི་ནས་བཤད་པའི་བླ་མའི་མཚན་ཉིད་དེ་ལ་ཡོན་ཏན་བཅུ་དང་ལྡན་པ་ཡོན་ཏན་བཅུ་པོ་དེ་གལ་སྲིད་བཅུ་དང་ལྡན་པ་ཅིག་དཀོན་པོ་ཞེ་དྲག་ཡོད་པ་ཡིན་ན་ལྔ་དང་ལྡན་པ་ཞིག་བཙལ་དགོས་པ་རེད་ལྔ་དང་ལྡན་པ་བསླབ་པ་གསུམ་དང་དེ་ཉིད་རྟོགས་པ་སྙིང་བརྩེ་ཟེར་ཨོ་དེ་ལྔ་པོ་དེ་མེད་དུ་མི་རུང་བ་གལ་སྲིད་དེ་ཡང་མ་རྙེད་པ་ཡིན་ན་ཚེ་འདི་དང་ཕྱི་མ་གཉིས་ཀྱི་ནང་ཕྱི་མ་གཙོ་ཆེ་བ་རང་གཞན་གཉིས་ཀྱི་ནང་ནས་གཞན་གཙོ་ཆེ་བ་སྐྱོན་ཡོན་གཉིས་ཀྱི་ནང་ནས་ཡོན་ཏན་ཤས་ཆེ་བ་ཨོ་དེ་འདྲ་ཞིག་བཙལ་བྱས་བསྟེན་དགོས་པ་རེད་ཟེར། སྔར། སངས་རྒྱས་བཅོམ་ལྡན་འདས་ལ་ཡར་ཞུས་བྱས་ནས་སྙིགས་མའི་དུས་སུ་དེ་ལྟ་བུའི་ཡོན་ཏན་དང་ལྡན་པ་མ་རྙེད་ན་ནི་ག་འདྲ་བྱེད་དགོས་རེད་ཟེར་ནོ་དེ་ལྟ་བུ་ཅིག་ལ་བསྟེན་ན་འགྲིག་གི་རེད་ཟེར་ནས་གསུངས་པ་རེད་བ། ཨོ་དེ་ཡིན་ཙང་ནི་ང་རང་ཚོས་ཡང་དེ་ལ་འབད་རྩོལ་ཞེ་དྲགས་བྱེད་དགོས། རང་རང་ཉིད་བླ་མ་བྱེད་པར་འདོད་པ་ཡིན་པ་ཡིན་ན་ཡང་དེ་ནས་མཚན་ཉིད་དེ་དག་ཚང་གི་འདུག་མི་འདུག་བལྟས་མ་ཚང་ན་དེ་ཚོ་ཡར་ཚང་བར་བྱས་ནས་འགྲོ་དགོས། ཡར་ཚང་བར་བྱས་ནས་འགྲོ།

བསམ་སྦྱོར་གཉིས་ཀྱི་སྒོ་ནས་ཚུལ་བཞིན་དུ་བསྟེན་དགོས་པ་དེ་ག་འདྲ་ཅིག་བྱ་ཟེར་ན་དེ་ནི་བསམ་པས་བསྟེན་ཚུལ་དང་སྦྱོར་བས་བསྟེན་ཚུལ་ཟེར་གཉིས་རེད། བསམ་པས་བསྟེན་ཚུལ་དང་སྦྱོར་བས་བསྟེན་ཚུལ། བསམ་པས་བསྟེན་ཚུལ་དེ་ལ་ཡང་རྩ་བ་དད་པ་སྦྱང་བ་དང་བཀའ་དྲིན་རྗེས་སུ་དྲན་ཏེ་གུས་པ་བསྐྱེད་པ་ཟེར་གཉིས་ཏེ། རྩ་བ་དད་པ་སྦྱང་བ་དེ་རྩ་བ་དེ་ག་རེ་ཟེར་ན་ཡོན་ཏན་ཐམས་ཅད་ཀྱི་རྩ་བ་དེ་སྤྱིར་དད་པ་རེད་དད་པ་མེད་ན་ནི་ཡོན་ཏན་གང་ཡང་སྐྱེ་ཡོང་མ་རེད། དད་པ་མེད་པའི་མི་དག་ལ་དཀར་པོའི་ཆོས་རྣམས་མི་འབྱུང་སྟེ་གསུངས་པ་རེད་བ་དཀར་པོའི་ཆོས་གང་ཡང་སྐྱེ་ཡོང་མ་རེད། ས་བོན་མེ་ཡིས་ཚིག་པ་ལ་མྱུ་གུ་སྔོན་པོ་མི་འབྱུང་ཞེས་ཟེར། ཡང་ས་བོན་མེས་ཚིག་ཚར་མཁན་དེ་ལ་ནི་མྱུ་གུ་སྔོན་པོ་འབྱུང་ཡོད་མ་རེད་ནང་བཞིན་བྱས་ནས་དད་པ་མེད་མཁན་མི་དེ་ལ་དཀར་པོའི་ཆོས་གང་ཡང་སྐྱེ་གི་མ་རེད་ཟེར་སྤྱིར། ཡོན་ཏན་ཐམས་ཅད་ཀྱི་རྩ་བ་དེ་དད་པ་རེད། ལྷག་པར་དུ་ཡང་དེ་ནས་སྐབས་འདིར་ཐེག་པ་ཆེན་པོའི་ཡོན་ཏན། རང་རྒྱུད་ལ་སྐྱེ་དང་མི་སྐྱེ་དེ་བཤེས་གཉེན་ལ་དད་པ་དེ་ལ་ཡོད་མེད་ལ་རག་ལས་ཀྱི་རེད་དེ་ཡིན་ཙང་རྩ་བ་དད་པ་སྦྱོང་བ་ཟེར། རྩ་བ་དད་པ་སྦྱོང་བ་ཟེར་ཏེ་དེ་རིང་ཁ་སང་འགོ་ལ་ཅིག་བཤད་པ་རེད་བ་ཕྱི་ཡི་ཡོངས་འཛིན་དང་ནང་གི་ཡོངས་འཛིན་ཟེར་ང་རང་ཚོ་ཡོངས་འཛིན་ག་ཚོད་གཉིས་ཤེས་དགོས་པ་རེད་བ་ཕྱི་ཡི་ཡོངས་འཛིན་དང་ནང་གི་ཡོངས་འཛིན་ཟེར་བཤད་མཁན་ཅིག་དེ་ནི། རང་གི་ཐེག་པ་ཆེན་པོའི་ལམ་མ་ནོར་བ་སྟོན་མཁན་དགེ་བའི་བཤེས་གཉེན་དེ་ཡིན་ན་ཕྱིའི་ཡོངས་འཛིན་ཡིན་པར་ངོས་འཛིན་བྱས་ནས་འདུལ་བ་ཕྱིའི་ཡོངས་འཛིན་བྱེད། བྱང་སེམས་རྒྱུད་ལོང་པ་ཕྱིའི་ཡོངས་འཛིན་དེ་ཡང་རྟོགས་པ་མཐོ་པོ་ལ་ཡར་སླེབས་ཚར་དེ་དེ་རེད་དེ་ང་རང་སོ་སོ་ཞེ་དྲག་རྩོལ་བ་བརྩོན་འགྲུས་བརྩམ་དགོས་རེད་དེ་ཉམས་ལེན་དེ་རང་ལ་རྒྱག་མ་ཚར་ན། མི་གཞན་མ་གཅིག་གི་ཡོན་ཏན་བརྗོད་བདེ་མ་ཐོན་རང་ལ་ཕན་ཐོགས་ག་གེ་ཡོད་མ་རེད་པ།

གནས་ཚུལ་ངོས་ནས་ག་འདྲ་ཅིག་ཡིན་པ་ཡིན་ན་རང་གིས་སངས་རྒྱས་དངོས་སུ་བལྟས་པ་ཡིན་ན་སངས་རྒྱས་ཀྱི་བྱིན་རླབས་ཡོང་གི་ཡོད་རེད། བླ་མའི་ངོས་ནས་སངས་རྒྱས་ངོ་མ་ཡིན་པ་ཡིན་ན་ཡང་རང་གི་ངོས་ནས་སངས་རྒྱས་སུ་བལྟ་མ་ཐུབ་པ་ཡིན་ན་རང་ལ་བྱང་མ་ཐུབ་ཡོང་གི་མ་རེད། བྱང་མ་ཐུབ་ཅི་གང་ཡང་ཡོང་གི་མ་རེད། སངས་རྒྱས་བྱིན་རླབས་ཡོང་རྒྱུ་ཕར་དུ་བཞག་བྱས་དད་པ་ལོག་པའི་གང་ཟག་ཅིག་ལ་དཔེར་ན་རྒྱལ་བ་ཤཱཀྱ་ཐུབ་པ་འཇིག་རྟེན་ན་བྱོན་པ་དེས་ན་སངས་རྒྱས་དངོས་ཀྱི་ཅིག་ནི། ལུས་ལ་མཚན་དཔེས་སྤྲས་པའི་མཆོག་གི་སྤྲུལ་སྐུ་ཡི་རྣམ་པ་བསྟན་བྱས་ནས་ཕེབས་པ་རེད་བ། ཕེབས་པ་རེད་དེ་དེའི་སྐབས་སུ་ནི་སངས་རྒྱས་བཅོམ་ལྡན་འདས་ལ་འགྲན་ཟླ་བྱེད་མཁན་མང་པོ་ཡོད་རེད་སྐུར་པ་གཏོང་མཁན་མང་པོ་ཡོད་རེད་གནོད་བྱེད་གར་འགྲོ་མཁན་མང་པོ་བྱུང་བར་བ། འདི་ཙམ་བླ་མའི་ངོས་ལ་རག་ལས་པ་མ་ཡིན་པ། བླ་མ་ཁོ་རང་རང་ངོས་སུ་སངས་རྒྱས་རེད་དེ་རང་གི་ངོས་ནས་དེ་ལ་བལྟས་བྱས་ནས་སྡིག་པ་རླབས་པོ་ཆེ་བསགས་བྱས་ནས་དམྱལ་བ་ནང་འགྲོ་དགོས་ཡ་མང་པོ་བྱུང་བར་བ། མུ་སྟེགས་སྟོན་པ་དྲུག་ལ་སོགས་པ་འདི་ཚོ་སངས་རྒྱས་ཀྱིས་ནི་དམྱལ་བ་མནར་མེད་འགྲོ་དགོས་དེ་འདྲ་བྱུང་ཡོང་གི་བ་དེ་ས་ནི་བླ་མ་ཁོ་རང་གི་ཆ་ནས་བྱེད་ཀྱི་ཡིན་ན། སངས་རྒྱས་རང་རེད་དེ་ཡིན་ན་ཡང་རང་གི་ངོས་ནས་སངས་རྒྱས་སུ་མ་བལྟས་བྱས་དེ་ལ་འགྲན་ཟླ་བྱེད་པ་ཡིན་ཙང་ཨ་སྡིག་པ་ཆེན་པོ་ཞེ་དྲག་བསགས་པ་རེད་བ། དགེ་སློང་ལེགས་པའི་སྐར་མ་དེ་ཡང་ད་ག་རེད་ལྷས་བྱིན་དེ་ཡང་ད་ག་རེད་རང་དང་རང་མཉམ་ཅིག་ངོས་འཛིན་བྱས་མ་གཏོགས་སངས་རྒྱས་ཡིན་པ་བལྟ་དགོས་མ་རེད་བ། དེ་ནས་བླ་མའི་ངོས་ནས་ག་འདྲ་ཞིག་ཡིན་པ་ཡིན་ན་སངས་རྒྱས་ཡིན་ཀྱང་རུང་མེད་ཀྱང་རུང་རང་གི་ངོས་ནས་སངས་རྒྱས་དངོས་ཀྱི་འདུ་ཤེས་བཞག་བྱས་ནས་བསྟེན་པ་ཡིན་ན་ཁྱིའི་སོ་ལ་ཡང་དེ་ནས་དད་མོས་གུས་ཀྱིས་བདུད་རྩི་བོར་བ།

ག་ཟེ་མེད་པར་བཟོ་བས་ན་ད་ག་རང་བོགས་དེ་ཁྱེད་ཀྱིས་དེ་འདྲ་ཡོང་གི་འདུག་དེ་འདྲ་ཡོང་ཚེ་ཁོ་ལ་དེ་མ་ཐག་པ་ཡོད་རེ་མ་སོང་བ་བྱས་བྱས་ནས་དྲ་མ་དྲུག་མང་པོ་ཅིག་བྲིས་འོང་གི་འདུག་ཨ་དེ་ག་རེ་རེད་ཟེར་ན་སྐུ་འདྲ་ཁོ་རང་གི་ཆ་ནས་བྱེད་ཀྱི་ཡིན་ན་རས་གཞི་དེ་སྐམ་པོ་སྐམ་རྐྱང་རེད་དེ་ནས་ཚོན་དེ་ཚོ་ཡང་སྐམ་པོ་བྱས་ལོ་མང་པོ་འགྲོ་ཚར་རེ་ཁོ་ལ་དེ་འདྲ་བབས་འོང་གི་འདུག་དེ་བབས་ཡ་དེ་ག་རེ་རེད་ཟེར་ན་དེ་ནས། མིའི་ཡིད་ཀྱི་དད་པ་ལ་རག་ལས་ཀྱི་མ་གཏོགས་ཕ་རོལ་གྱི་དངོས་པོ་ལ་རག་ལས་མ་རེད་དེ་ས་བླ་མ་སངས་རྒྱས་སུ་བལྟ་དགོས་ཚེ་དེ་རེད་བལྟ་དགོས་ཡ་རྒྱུ་མཚན་ག་རེ་རེད་ཟེར་བལྟ་ན་རང་ལ་ཁེ་བཟང་ཡོད་རེད་མ་བལྟ་ན་རང་ལ་གྱོང་ཡོད་རེད་ས་བལྟ་དགོས་ཀྱི་རེད་ད་འོ་ན་ཁེ་བཟང་ང་འདོད་ཀྱི་འདུག་ཁེ་བཟང་ང་འདོད་ཀྱི་འདུག་དེ་ནི་ང་ཡིས་བལྟ་ནུས་མ་རེད་ང་ཡིས་བླ་མ་སངས་རྒྱས་ཡིན་པ་ད་ནི་བལྟ་ཐུབ་ཀྱི་མ་རེད་བླ་མ་སངས་རྒྱས་ཡིན་པ་འདུ་ཤེས་སྐྱེ་ཐུབ་ཀྱི་མ་རེད་ཟེར་ན་དེ་སྐྱེ་ཐུབ་ཀྱི་རེད་ཟེར་རང་གིས་རང་བློ་གསོ་གཏོང་སྐྱེ་ཐུབ་ཡ་རྒྱུ་མཚན་ག་རེ་རེད་ཟེར་ན་བླ་མའི་ཡོན་ཏན་ངོས་ནས་རྐྱང་རྐྱང་བལྟས་ནས་སྐྱོན་གྱི་ངོས་ནས་མ་བལྟས་པ་ཡིན་ན་ཡོན་ཏན་ཆ་ཅིག་རྐྱང་རྐྱང་མཐོང་གི་རེད། དེ་ག་རེ་རེད་ཟེར་ན་ང་རང་ཚོ་བློ་སེམས་དེ་གོམས་པའི་དབང་དུ་སོང་བ་རེད་བ། གོམས་པའི་དབང་དུ་སོང་བ་ཡིན་ཙང་རང་དགའ་པོ་ཉེ་པོ་བལ་སྙིང་དུ་སྡུག་པ་ཅིག་ཡོད་པ་ཡིན་ན་ཁོ་ཡི་སྐྱོན་དེ་མ་མཐོང་བ་བྱས་ན་ཁོ་ལ་ཡོན་ཏན་ཤ་སྟག་མཐོང་གི་འདུག་ཨང། ཕ་མ་ཅིག་རང་གི་ཕྲུ་གུ་དེ་ལ་སྐྱོན་མང་པོ་ཡོད་པ་དེ་མ་མཐོང་བ་བྱས་ན་ཡོན་ཏན་ཡོད་པ་དེ་ཤ་སྟག་ངོས་ནས་བལྟས་བྱས་ནས་ཡོན་ཏན་ཡོད་པ་མཐོང་གི་རེད་བ།

ཕ་རོལ་པོ་ལ་དགྲ་དང་གཉེན་གཉིས་ཀ་ཡིན་པར་ཡོད་མོད་བ། དེ་ཡི་སྲི་དྭགས་ནི། བལྟ་མཁན་གྱི་གང་ཟག་དེ་ལ་རག་ལས་པ། དེ་ཡིན་ཙང་བླ་མ་ལ་ཡང་ནི། སྐྱོན་མཐོང་བའི་བློ་དེ་ཕར་བཀག་དེ་ནི་ཡོན་ཏན་ངོས་ནས་རྐྱང་རྐྱང་བལྟས་པ་ཡིན་ན་ནམ་ཞིག་གི་ཚེ་ན་ནི་ཡོན་ཏན་རྐྱང་རྐྱང་མཐོང་བ་དེ་གཏན་གཏན་ཡོང་སྲིད། བླ་མ་ལ་ཡོན་ཏན་རྩ་བ་ཉིད་ནས་མེད་པ་ཡོང་གི་མ་རེད་བ།

ད་ལྟ་བལྟ་མ་ནུས་ག་རེ་བྱས་ན་རང་གི་བློ་ཡི་གོམས་པ་མི་སོད་ཅེས་བློ་དེ་ཕར་སྦྱངས་པ་ཡིན་ན་བློ་དེ་སྦྱངས་པ་ཡིན་ན་ཡོན་ཏན་རྐྱང་གི་སྒོ་ནས་བལྟས་པ་ཡིན་ན་བླ་མ་ལ་ཡོན་ཏན་ཤ་སྟག་མ་གཏོགས་སྐྱོན་ཆ་མཐོང་གི་མ་རེད། གལ་སྲིད་སྐྱོན་མཐོང་བའི་བློ་དགག་མི་ནུས་པ་རེ་རེ་གཉིས་རེ་ཡོད་པ་ཡིན་ན་དེ་ཡོན་ཏན་མཐོང་བའི་ཡོན་ཏན་མཐོང་བའི་བློ་དེའི་གྲོགས་སུ་ཕར་བསྒྱུར་ཆོག་གི་རེད། གྲོགས་སུ་ཕར་བསྒྱུར་ཆོག་གི་རེད་སྐྱོན་མཐོང་བའི་བློ་ཞིག་བྱུང་བ་ཡིན་ན་སྐྱོན་མཐོང་བའི་བློ་དེ་རྒྱས་མ་བྱས་ཀྱི་ཡོན་ཏན་མཐོང་བའི་བློ་གི་གྲོགས་ལ་ཕར་གཏོང་ཆོག་གི་རེད། གྲོགས་ལ་གཏོང་བའི་རྒྱུ་མཚན་ག་རེ་རེད་ཟེར་ན་ང་ཚོ་དཔེར་ན།

རྣམ་པ་གཅིག་བསྟན་དགོས་བྱུང་བ་རེད་པ། དེ་རྣམ་པ་བསྟན་པ་དེ་སྐྱེ་བོ་མི་འདུག་པ་ལ་ཕན་ཐོགས་ཀྱི་ཡོད་རེད་སངས་རྒྱས་སྐུ་དངོས་སུ་བསྟན་པ་ཡིན་ན་སྐྱེ་བོ་མི་འདུག་པ་ལ་ཕན་ཐོགས་ཀྱི་ཡོད་མ་རེད། དེ་འདྲ་ཡིན་ཙང་ང་རང་ཚོ་བླ་མ་ཚོས་རང་ལ་སྐྱོན་གྱི་རྣམ་པ་མཐོང་བ་དེ་ཡང་ཆེད་དུ་ཆེད་དུ་བསྟན་བྱས་རང་ལ་སྐྱོན་གྱི་རྣམ་པ་དེ་བསྟན་པ་རེད་དེ་ལྟ་བུ་མ་བསྟན་ན་རང་ཉིད་ལ་ཕན་ཐོགས་ཀྱི་ཡོད་མ་རེད། ཡོན་ཏན་རྐྱང་གི་སྒོ་ནས་མཚན་བཟང་སུམ་ཅུ་སོ་གཉིས་དཔེ་བྱད་བཟང་པོ་བརྒྱད་ཅུ་ལ་སོགས་པའི་རྣམ་པ་བསྟན་ནས་རང་རྩ་ལ་ཕེབས་པ་ཡིན་ན་རང་ཉིད་ལ་ཕན་ག་གེ་ཐོགས་ཀྱི་ཡོད་མ་རེད། དེ་ཙང་རང་དང་རང་མཉམ་བྱེད་ཀྱིན་ནས་སྐྱོན་གྱི་གོང་བུ་གི་རྣམ་པ་བསྟན་གྱིན་ནས་རང་འདུལ་ག་ཕེབས་པ་རེད་རང་འདུལ་ག་ཕེབས་པ་དེ་བླ་མའི་ཡོན་ཏན་རེད་མ་གཏོགས་དེ་སྐྱོན་མ་རེད་དེ་ཡིན་ཙང་ཡོན་ཏན་མཐོང་བའི་གྲོགས་ལ་ཕར་གཏོང་ཐུབ་པ་དེ་གཉིས་པོ་དེ་གལ་ཆེན་པོ་ཞེ་དྲག་རེད། ཡོན་ཏན་མཐོང་བའི་བློ་གིས་སྐྱོན་མཐོང་བའི་བློ་ཟིལ་གྱིས་མནན་པ་ཟེར་བྱས། སྐྱོན་མཐོང་བའི་བློ་གལ་སྲིད་དགག་མི་ཐུབ་པ་དེ་འདྲ་ཡོད་པ་ཡིན་ནའི་ཡོན་ཏན་མཐོང་བའི་བློ་གི་གྲོགས་སུ་བསྒྱུར་བ་ཟེར་དེ་གཉིས་གཉིས་བྱུང་བ་ཡིན་ན་དེ་ནས་བླ་མ་སངས་རྒྱས་སུ་བལྟ་ཐུབ་པ་རེད་བལྟ་ནུས་པ་རེད་ད།

དུང་དཀར་སེར་པོ་མཐོང་བ་དང། དེ་འདྲ་མང་པོ་ཡོང་གི་ཡོད་རེད་པ། བརླན་ཞིང་གཤེར་བའི་ཆུ་ཕོར་པ་གང་ལ་ཡང་དེ་ནི་ལྷ་མི་ཡི་དྭགས་གསུམ་གྱིས་ཅིག་ཅར་དུ་བལྟ་བ་དེའི་ཚེ་ན་བདུད་རྩི་དང་རྣག་ཁྲག་ལ་སོགས་པ་དེ་འདྲ་མཐོང་གི་ཡོད་རེད་པ། དེ་འདྲ་མཐོང་བ་དེ་ཡིན་ན་རང་གི་ལས་ཀྱི་དབང་གིས་དེ་འདྲ་མཐོང་བ་རེད། བླ་མ་ཡིན་ནའི་རང་གི་མཐོང་ཚུལ་དེ་ལས་རྒྱལ་བ་རྡོ་རྗེ་འཆང་གིས་ཞལ་གྱིས་བཞེས་པ་དེ་དབང་ཆེ་གི་རེད་དེ་གདན་འདྲེན་གི་རེད་པ། དེ་གཉིས་ནས་ད་ང་ཚོས་ག་རེར་ཆ་བཞག་དགོས་རེད་ཟེར་ན་རྒྱལ་བ་རྡོ་རྗེ་འཆང་གསུངས་པ་དེ་ལ་ཆ་བཞག་དགོས་རེད་མ་གཏོགས་རང་གི་སྣང་བ་དེ་ལ་ཆ་བཞག་ཡོད་མ་རེད་པ།

དེ་ཙམ་གྱིས་མ་ཚད་བླ་མ་སངས་རྒྱས་ཐམས་ཅད་ཀྱི་འཕྲིན་ལས་གཅིག་ཁས་ལེན་བྱེད་དགོས། རྒྱལ་བ་རྡོ་རྗེ་འཆང་གསུང་དེ་ལ་དེ་ནི་ཁས་ལེན་བྱེད་དགོས། དེ་ཙམ་གྱིས་མ་ཚད་བླ་མ་སངས་རྒྱས་ཐམས་ཅད་ཀྱི་འཕྲིན་ལས་ཀྱི་བྱེད་པ་པོ་ཡང་རེད། འཕྲིན་ལས་བྱེད་པ་པོ་ཡིན་དགོས་ག་རེ་ཟེར་ན་ཉི་མའི་འོད་ཟེར་རབ་ཏུ་ཚ་བ་ཡིན་ན་ཡང། ཉི་མའི་འོད་ཟེར་དེ་ག་ཚད་ཚ་པོ་ཡིན་ན་ཡང་མེ་ཤེལ་ལ་སོགས་པ་དེ་ཚོ་ལ་མེ་འབར་གི་མ་རེད་པ། བུད་ཤིང་ལ་མེ་འབར་གི་མ་རེད་བུད་ཤིང་དང་ཉི་མའི་འོད་ཟེར་གཉིས་བར་ལ་དེ་མེ་ཤེལ་བཅུག་པ་ཡིན་ན་མེ་ཤེལ་དེ་ཙམ་གྱིས་ལམ་སང་མེ་འབར་འགྲོ་གི་ཡོད་རེད་པ། ཉི་མའི་འོད་ཟེར་ཚ་བའི་རེག་བྱ་དེ་མེ་ཤེལ་ལ་ཕོག་མེ་ཤེལ་འོད་དེ་བུད་ཤིང་ལ་ཕོག་པ་ཡིན་ན་བུད་ཤིང་ལ་མེ་འབར་གྱི་ཡོད་རེད་པ། ད་དེ་ནང་བཞིན་བྱས་ནས་སངས་རྒྱས་ཀྱི་བྱིན་རླབས་དེ་ཉི་མའི་འོད་ཟེར་དུ་བྱེད་པ་ཡིན། ང་རང་ཚོ་གི་ཤེས་རྒྱུད་དེ་ཡིན་ན་བུད་ཤིང་དུ་བྱེད་པ་ཡིན། བླ་མ་དེ་དེའི་བར་མེ་ཤེལ་དུ་བྱེད་པ་ཡིན། དེ་ཡིན་ཙང་སངས་རྒྱས་ཀྱི་འཕྲིན་ལས་རྒྱ་ཆེན་པོ་གང་འདྲ་ཞིག་ཡོད་པ་ཡིན་ནའི་བླ་མ་མེད་ན་རང་གི་རྒྱུད་ལ་འཇུག་ཐུབ་རྒྱུ་ནི་མེད་པ་ཡིན། བླ་མ་ལ་བརྟེན་ནས་རང་གི་རྒྱུད་ལ་འཇུག་དགོས་རེད། ད་སངས་རྒྱས་ཀྱི་འཕྲིན་ལས་དེ་སེམས་ཅན་ལ་སྦྱོར་ནི་སྦྱོར་དགོས་པ་རེད། སེམས་ཅན་ལ་སྦྱོར་བར་བྱེད་པ་ལ་ཉན་པ་བླ་མ་ལ་རག་ལས་ནི་བླ་མ་ལ་རེ་དགོས་པ་རེད། བླ་མ་ལ་རེ་དགོས་ཏེ་བླ་མ་སངས་རྒྱས་མིན་ན་ནི་ཕྱོགས་བཅུའི་སངས་རྒྱས་ཐམས་ཅད་ཀྱི་རེ་ས་དེ། སོ་སོ་སྐྱེ་བོ་ཐ་མལ་པ་ཞིག་ལ་རེ་གི་མ་རེད་པ། སངས་རྒྱས་རྣམས་བྱས་ནས་མཁྱེན་བརྩེ་ནུས་གསུམ་གྱི་ཡོན་ཏན་མངའ་བ་རེད་པ། ནུས་པ། ནུས་པ་ཡིས་ནི་ག་འདྲ་གྱི་སྤྲུལ་པ་བསྟན་དགོས་གསུངས་ནའི་བསྟན་ཆོག་ཆོག་ཡོད་རེད། སོ་སོ་སྐྱེ་བོ་ཐ་མལ་པ་ཞིག་ལ་རེ་བྱས་ནི་རང་གི་འཕྲིན་ལས་དེ་སེམས་ཅན་གྱི་རྒྱུད་ལ་སྦྱོར་བྱེད་དགོས་མ་རེད་བ་རང་ཉིད་ཀྱི་ལང་ཚ

ད་བར་ལོ་ཡོད་ཀྱི་ནི་སངས་རྒྱས་རེ་རེ་རེ་རེ་ནས་མེད་མེད་ཀྱི་ནི་རང་གི་དོན་མཛད་ཀྱི་རེད་པས་ཟེར་ན་དེ་མཛད་ཀྱི་རེད་པ། ད་དོན་མཛད་དེ་ག་རེ་བྱེད་དགོས་རེད་ཟེར་ན་ནི། དོན་མཛད་ཡས་དེ་རྫུན་ཚུལ་འདྲ་སྟེ་དངོས་གཞི་འདྲ་བཤད་ནས་དེ་དོན་མཛད་ཅིག་མ་རེད་བ། དོན་མཛད་ཡས་དེ་ཉིད་ཀྱི་རྟོགས་པ་གཞན་ལ་སྤོ་མིན་ཏེ་ཆོས་ཉིད་བདེན་པ་བསྟན་པས་གྲོལ་བར་མཛད་ཡས་ཟེར་དེ་འདྲ་ཞིག་མཛད་དགོས་རེད་མ་གཏོགས་གཞན་མཛད་ཡས་མ་རེད། ད་ལམ་མ་ནོར་བ་བསྟན་མཁན་བླང་དོར་གྱི་གནས་དཔེ་ཚུལ་བཞིན་དུ་བསྟན་མཁན་གྱི་བླ་མ་དེ་ལས་ལོགས་སུ་ནི་རང་གི་དོན་མཛད་མཁན་དེ་རྩ་བ་ནས་ཡོད་མ་རེད།

ནས་བླ་མ་དེ་མ་གཏོགས་གཞན་མ་འགྲོ་ཡ་ཁྱོན་ནས་ཡོད་མ་རེད་ཟེར་དེ་ཡི་ཀེའུ་ཚང་འཇམ་དབྱངས་སྨོན་ལམ་གྱི་གསུང་ཚིག་ན་ཡོད་རེད་བ། སྔོན་དུས་ཀྱི་རྒྱལ་བ་སྲས་བཅས་རྣམས་དེང་དུས་ཀྱི་རང་གི་དོན་མཛད་པ་ཁས་ལེན་ཙམ་མིན་པར་བསམ་ཤེས་ན། མཚན་ལྡན་གྱི་བླ་མའི་ཐོག་ཏུ་འབབ། བླ་མ་དེ་ཡི་ཐོག་ཏུ་འབབ་དགོས་རེད་མ་གཏོགས་གཞན་མ་བཙལ་ནས་རྙེད་ཡ་ཁྱོན་ནས་མེད་པ་རེད། དེ་ཐ་མ་ཐ་མ་རེད་དེ་ཁོ་ལ་ཡང་རང་གི་སྣང་བ་ལ་ངེས་པ་མེད་པ་དེ་གེ་སའི་བླ་མ་དེ་བ་ན་སངས་རྒྱས་རེད་ཤག་དེ། སངས་རྒྱས་རེད་དོ་སངས་རྒྱས་ནི་སྐྱོན་ཀུན་ཟད་ཡོན་ཏན་ཀུན་ལྡན་རེད། ང་ཡི་བླ་མ་དེ་ནི་སྐྱོན་མང་པོ་ཅིག་འདུག་ཡོན་ཏན་དེ་ཙམ་ཅིག་མི་འདུག་ཟེར། དེ་འདྲ་ཟེར་གྱི་འདུག་ན་དེ་རང་གི་སྣང་བ་མ་དག་པ་རེད། བླ་མ་ཡི་ངོས་ནས་སངས་རྒྱས་རེད་དེ་རང་གི་སྣང་བ་མ་དག་པ་རེད། རང་ལས་ལྷག་ཟེར་བྱས་ནས་འཕགས་པ་ཐོགས་མེད་ཀྱིས་རྒྱལ་ཚབ་བྱམས་པ་མགོན་པོ་ཁྱི་མོ་ཞིག་མཐོང་བ་རེད་ཁྱེད་ཡོད་ནི། རོགས་འདི་ཁྱེད་ཡོད་དེ་འདྲ་ཅིག་མཐོང་བ་རེད་རང་ལས་ལྟ་ཨ་ཅག་ཅང་རེད་དེ་ལྟ་དེ་ཤེས་བ་མཐོང་དགོས་རེད་གསུངས་སོ་ནམ་ཞེས་དེ་ག་ནང་བཞིན་བྱས་སློབ་དཔོན་སངས་རྒྱས་ཡེ་ཤེས་ལ། དེ་ཕྱིར་འཇམ་དཔལ་བཤེས་གཉེན་ཞིང་རྨོ་བསྡད་ཀྱིས་འབུ་ཟ་བསྡད་ཅིག་བྱས་དེ་འདྲ་ཅིག་མཐོང་བ་རེད། པཎ་ཆེན་ནཱ་རོ་པ་ལ་ནི་གྲུབ་ཆེན་ཏེ་ལོ་པ་ཉ་ཉ་གསོན་བསྲེག་བྱས་དེ་ཅིག་བྱས་དེ་འདྲ་ཅིག་མཐོང་བ་རེད། དེ་འདྲ་ཡིན་ཙང་རང་ཉིད་ད་ལྟ་སོ་སོ་སྐྱེ་བོ་ཐ་མལ་པ་འཆིང་བ་ཀུན་ལྡན་ཉོན་མོངས་དུག་གསུམ་གྱི་གོང་བུ་ཡིན་པ་དེ་ལ་བླ་མ་མི་རུ་མཐོང་བ་དེ་དགའ་ཚོར་ཆེན་པོ་རེད། བླ་མ་ནི་ཁྱི་དང་བོང་བུ་མ་མཐོང་བ་དེ་ཡང་ཧ་ལས་དྲག་གི་རེད། བླ་མ་མི་མཐོང་ཐུབ་པ་དེ་ཡང་ང་ལས་ཀྱི་སྒྲིབ་པ་དགའ་རོགས་ཀྱི་དག་པའི་རྟགས་རེད། བླ་མ་ཁྱི་དང་བོང་བུ་ལ་སོགས་པ་མཐོང་ཞིང་རང་གི་མདུན་ལ་ཕེབས་ཟིན་ན་རང་གི་དད་པ་ནི་སྐྱེ་ཡོང་མ་རེད་པ་གར་གཅིག་པ་རེད།

དེང་སང་བླ་མ་དེ་མང་པོ་ཞེ་པོ་ཅིག་ཆགས། དེ་ག་རེ་རེད་ཟེར་ན། ཚོང་པ་དེ་ཚོང་གི་ཁྱིམ་ཚང་ལས་ཁ་འགྲོ་བའི་རི་རྩ་རེད་ཅེས་དེ་འདྲ་ཅིག་མ་གཏོགས་ཡོང་དགོས་མ་རེད་པ་ཆོས་ཞུ་ཡས་སྨྱོན་པ་ལས་མི་འོང་བ་སེ་འདུག་ཨང། དེ་ན་དང་པོ་རྩ་བ་དྲེགས་པ་འབྱུང་ལ་སོང་ཡོད་དེ་དྲེགས་པ་ནི་སངས་རྒྱས་དངོས་གྲུབ་སྒྲོལ་བྱེད་ཅེས་པའི་དྲེགས་པ་དེ་དེ་ན་མ་ཤེས། དེ་དང་མ་ཞུས་ངས་སྨན་སྐོར་གཞན་ལས་ཅི་དཀའ་ཤོས་ཤིག་ཡེད་ལགས་ཟེར། དེ། ད་ལྟ་རྩ་བ་དྲེགས་པ་འབྱུང་བ་དེ་དང་དེ་ནས། རྗེས་མ་དེར་བྱང་ཆུབ་སེམས་སྦྱོང་བའི་ཁ་ཐུག་མ་ཤེས་ངེས་པའི་དེ་ཡིན་ན་ནི་སྨན་སྐོར་ཁ་ཤོ་ཁ་ཤོ་དེ་ངེད་གཉིས་རེད་ཟེར།

སྔོན་འགྲོའི་སྦྱོར་ནི་འདི་སྤྱོད་ལོ་ན་ཡོན་ཏན་བཟང་ཞེས་སྤྱོད་ནི་མི་འདའ་བ་སྡོམ་པ་སྟེ་གཉིས་ཐེངས་དུ་བརྫི་བ་དང་དང་བྱ་དོན་བྱ་གྱི་མིན་ཐག་བཅད་ཆོག་ཤེས་གསུམ་དག་རང་ལ་རྟོག་པ་མཆིས་མི་མཆིས་སོ། བླ་མ་ལ་དད་པ་ཡོད་མེད་དང་དད་པ་མཆིས་ཆོག་ལ་རག་ལས་ཆོག་གི་སྔོན་འགྲོ་བསྒྲུབ་པ་ལ་ནི་བླ་མ་ལ་སངས་རྒྱས་དངོས་སུ་བལྟ་བའི་དད་པ་དང་མདོ་སྔགས་ཀྱང་མ་ནོར་བ་ཉན་པར་དགོས། མདོ་སྔགས་ནོར་ན་དད་པའི་ཡིད་ཆེས་ནས་མདོ་སྔགས་ནོར་ཀྱང་དད་པའི་ཡིད་ཆེས་ན་ཐུན་མོང་གི་སྔོན་འགྲོའི་སྒྲུབ་སྦྱོར་དེ་རྒྱ་གར་ན་མི་ཞིག་གིས་བླ་མ་མདོ་སྔགས་ཤོག་ལ་བླ་མའི་མ་རེད་ལིངས་འཛག་ཞེས་དོན་དུ་སྨྲ་སོང།

ཕྱིས་སུ་ལ་སྟེ་བ་ཅས་པའི་རིགས་སེར་པོ་བ་ཅོ་ཡིས་བོད་པ་སྔོན་པོ་བའི་བླ་མའི་དགེ་སློང་ཆོས་ཚུལ་བྱུང་བ་སྔོན་བླ་མ་ཡན་རང་ལ་ར་ལས་བྱོན་པ་དང་བླ་མའི་དགེ་སློང་ཕྱི་ཆོས་གང་འདྲ་ཞིག་ཡོད་ཀྱང་རང་གི་ངོས་ནས་སངས་རྒྱས་དང་བྱང་སེམས་སོགས་ཀྱི་གཙོ་གི་ཚུལ་དུ་མཐོང་བ་དེ་ཙམ་གྱིས་དགེ་སློང་འབྱུང་བ་དེ་ན་སྔོན་འགྲོའི་འབྱུང་བ་མི་འགྱུར་བླ་མ་ལ་མི་གོ་ཕྱིས་བྱུང་ལ་ར་ལས་བར་གཅོད་ཆེན་པོ་བྱུང་བས་ན་གྲུ་ཐོག་མི་འབྱུང་བ་ལ་ཐ་མལ་པའི་འདུ་ཤེས་ལས་མེད་པས་ལེགས་པར་གསུངས་སངས་རྒྱས་དངོས་འམ་ཡེ་ཡང་དད་པ་མ་བྱུང་ན་ཡོན་ཏན་མེད་དོ་ཞེས། ཀྱང་སྡུག་བསྔལ་སྣ་ཚོགས་ལ་རྗེས་སུ་ལ་ཡོན་ཏན་མཐའ་ཡས་པ་ཡོད་མ་ལྷན་སྐྱེས་དང་ལས་ཀ་བྱས་ཡོད་གདོང་གོང་བ་གཅིག་པུ་མ་གཏོགས་ཡོན་ཏན་གཞན་ཡོད་པ་དང་མཐོང་བས་ཀྱང་འབྱུང་བ་དང་འདྲ་བ་ན་དགེ་བཤེས་པོ་གདོང་བ་བླ་མ་དག་ལ་གུས་པ་མེད་ན་སངས་རྒྱས་ཉིད་ལ་གཏན་ཡང་མི་དཔེ། དཔེར་ན་ལས་པའི་སྐར་མ་ཞེས་པའི་གཞི་གཟུང་བ་མཐའ་ཡས་ཉེས་པ་བརྟག་ནུས་པའི་རྒྱུ་མཚན་དེ་ལྟར་བརྟག་དགོས་པ་དང་དུ་མ་ཟད་བརྟག་མི་ནུས་པ་མེད་དེ་དེ་ལ་བློ་ཡོན་ཏན་གྱི་ཕྱོགས་སོགས་རྣམས་མ་བལྟས་པར་བཟློག་ནུས་ཤིང།

བཅོས་མི་མཐོང་བ་བཞི་དང་བཅོས་ཀྱང་སེ་མཐོང་ཡང་བསྒྲུབ་བྱ་བསྡུ་བའི་ཐབས་ཀྱིས་སུ་གསུངས་ནས་དད་པས་དྲུག་སུ་བསྒྱུར་ཆོས་རེ་ཞིག་དང་ཐིམ་སེམས་བླ་མ་རྣམས་ལ་རང་རེ་ད་ལྟ་ལས་དང་པོ་བ་ཀ་དྷ་མ་པ་དང་ཆོས་བརྒྱུད་ཀྱི་གཏན་ཉིད་འཛིན་བཟུང་དཀར་ཕྱོགས་ཀྱི་དངོས་སྤྲུལ་སྐུ་དང། ད་ང་ཚོ་ནི་ད་ལྟ་བླ་མ་དེ་ཐ་མ་པ་མ་དུ་མ་མཐོང་བ་དེ་རང་ཉིད་ནི་མ་བརྟགས་པའི་དབང་གིར་བ་སྒྱུ་མ་ཆོས་བརྒྱུད་ཀྱི་གཏན་ཉིད་འཛིན་ཐོག་ཏུ་སྐུ་ལ་བླ་མ་དེ་ཕྱོགས་ཀྱི་སྤྲུལ་སྐུ་སུ་མཐོང་གོ། ས་དང་པོ་ཐོག་ཏུ་སྐུ་ལ་བླ་མ་དེ་ལོངས་སྐུ་ལ་ཐོག་གོ།

རང་ཉིད་རང་ཉིད་སངས་རྒྱས་བཟོས་མི་ཐུབ་ན་རང་ཉིད་བླ་མ་སངས་རྒྱས་ཡིན་པ་ག་འདྲ་སུས་བཟོས་ཐུབ་པ་རེད་བཟོས་ཐུབ་པོ་མ་རེད་སངས་རྒྱས་ཡིན་པ་ལ་སངས་རྒྱས་ཡིན་པ་ངོ་མ་ཤེས་ན་ད་ལྟ་ཡོད་པ་དེ་ལེགས་པ་རེད་སངས་རྒྱས་ཡིན་པ་ལ་སངས་རྒྱས་ཡིན་པ་ངོ་ཤེས་པ་དེ་ངོ་སྤྲོད་བྱེད་པ་རེད་མ་གཏོགས། སངས་རྒྱས་མ་ཡིན་པ་ཅིག་སངས་རྒྱས་བཟོས་པ་མ་རེད། གློག་གི་ཕུག་ལ་དེ་འདྲ་ཞིག་ཡོད་པ་ཅིག་བླ་མས་སངས་རྒྱས་མ་རེད་དེ་ཡེ་ནས་བཤེས་གཉེན་བསྟེན་སྲིད་ག་ཚད་ནི་རི་ཕག་གི་སྒྲོས་ནས་སངས་རྒྱས་བཟོས་དགོ་རེད་སོང་སོང་ནམ་དྲན་པའི་ཡིན་ན་ནི་ཕོ་རོག་པ་ཡིས་ད་རྟོག་པ་ཡག་པོ་ཅིག་ཆུ་ནས་འཁྱིལ་གྱི་མེད་པ་རེད་ད། དེ་འདྲ་སྤྱོད་དོ་ནོ་ཞེས་ཕུགས་སུ་མི་བཞག་པ་ནི་ཡིད་བདེ་ན་བླ་མ་སངས་རྒྱས་རང་གི་མུ་མེད་མ་ཆོད་པ་ཡི་དེ་ཡིན་པས་རྒྱུད་ཚིག་དེ་གསུམ་གྱི་སྐབས་འདིར་རྡོ་རྗེ་ཆོས་ཀྱི་བླ་མའི་ནོངས་པར་བསྟན་ནས་བཞུགས་ཡོད་པའི་ཆེད་དུ་རྒྱུད་གཏམ་ཡིན་ནི་ཆུང་དུས་སུ་བཞུགས་པ་ན་ང་ཉིད་ལྷོ་པའི་གཟུགས་ཀྱིས་སྐུ་ཞེས་དང། གཞན་ཡང་ན་བརྒྱ་སྟོང་བྱོན་ལ་ང་ཉིད་ལྷོ་པའི་གཟུགས་སུ་ཟེར་ང་ཡི་ཡུན་དུ་ཤིས་བརྗོད་ལ་དེའི་ཚེ་དེ་ལ་གུས་པ་ཅི་མཆིས་དང་མ་འོངས་གཉིས་མེད་དུས་སུ་ནི་ང་ནི་བྱེད་པོའི་གཟུགས་དང་ནི་སྣ་ཚོགས་ཐོགས་ཀྱི་གཟུགས་སུ་ཟེར་ཞེས་མདོ་ལས་ཀྱང་བཀའ་ཡི་མཐོང་བ་དོན་འདས་ཀྱི་འཆི་མེད་དུས་སུ་བཞུགས་ན་ང་ནི་མཁན་པོའི་ལུས་ཀྱི་སྟེ་ང་ནི་ལྷོ་པའི་གཟུགས་སུ་ཟེར་ཞེས་གསུངས་ལྟར། མདོ་རྒྱུད་དུ་མ་ནས་མ་འོངས་མོད་སྙིགས་མའི་དུས་སུ་མདོ་རྒྱུད་བྱུང་ཉིད་ཐ་མལ་པའི་ལྷོ་བལ་གྱི་གཟུགས་སུ་མངོན་བའི་ངང་དུ་མ་འཇིགས་ཤིག་ཡིད་མ་ཕོངས་པར་ངོ་ཤེས་པར་གྱིས་ཤིག་ཞེས་བརྩེ་བས་གདུངས་པ་དེ་དག་ཉན་ཐོས་སྒྲ་ཇི་བཞིན་པ་ཡིན་གྱི་དེ་ཡིས་སྙིགས་མའི་དུས་ཞེས་པ་དེ་གཟུངས་ཀྱི་དུས་ལ་བྱེད་དགོས་པའི་ཕྱིར་རོ་དེ་ལྟར་མདོ་རྒྱུད་ཀྱི་སྤྲོས་པའི་ལྷོ་བལ་དེ་ཡང་རང་གི་བླ་མའི་སྲས་དོན་གྱི་ཉེས་པར་ཡོད་དེ་རང་རེ་ལས་ཉིད་ཀྱིས་ཉམ་ཐག་པ་དེ་འདྲ་བའི་སྤྱོད་པ་དུར་ཁྲོད་ཀྱི་བརྩེ་བའི་ཟས་ཤིག་ཁྱིམ་པའི་ཁྱི་དང་རང་རིག་དེ་གསུང་བློ་ལྟར་གྱི་གནས་ཤེས་ནུས་ཤེས། གདོང་སྤྲུལ་སྦྲུལ་ནུས་པའི་བསྟན་སྲུང་བརྒྱུད་པའི་ཡོན་ཏན་དུ་བརྒྱུད་པའི་གཞན་ལས་ལྷག་པའི་སྐབས་ཡིན་པས། སྐབས་ཡིན་པར་མཁྱེན་པའི་ཕྱིར་དོན་ཡང་དེ་ལྟར་བླ་མ་དེ་བཀོད་ཡི་དེ་དེ་ལྟར་མིན་པ་རེ་ནས་རྒྱུ་མཚན་རེ་རེ་བཀོད་ནས་མིན་ལུགས་གསུང་ན་རེ་རེ་བསལ་ཤོས་དྲོད་དུ་སྤྲུལ་པ་གཅིག་ཀྱང་མི་ལྷག་པ་ཞིག་རེད་འོང་ཟེར། རང་ཉིད་ལ་དཔེར་ན་བླ་མ་སུམ་ཅུ་ཡོད་པ་ཡིན་ན། བླ་མ་རེ་རེ་ལ་ཡང་ཉེས་སྐྱོན་དེ་དང་དེ་ཞེས་བྱ་བ་འདུག་དེ་ཡང་རྡོ་རྗེ་འཆང་གི་སྤྲུལ་པ་མ་རེད་དེ་ཡང་རྡོ་རྗེ་འཆང་གི་སྤྲུལ་པ་མ་རེད་ཟེར་ན་དེའི་གྲངས་ནི་བླ་མ་གཅིག་ལྷག་གི་མ་རེད།

དེ་ལྟར་སྔར་གྱི་ལུང་དང་འགལ་བའི་སྐྱོན་འབྱུང་བས་སངས་རྒྱས་ཀྱི་སྤྲུལ་པ་ཞིག་ཡོད་དགོས་དེས་ན་སངས་རྒྱས་མིན་པའི་རྒྱུ་མཚན་ཤ་སྟག་ཀུན་ནས་མ་རྙེད་པ་སྟེ་རང་གི་བློ་ཚོད་ཡིན་འདུག་པས་བླ་མ་དེ་ཐམས་ཅད་སངས་རྒྱས་ཀྱི་སྤྲུལ་པ་ཤ་སྟག་ཡིན་སྙམ་དུ་བསམ་པ་དེ་དག་གང་དག་ཡིད་ཆེས་སྐྱེ་སླ་བ་དག་ལ་ནི་ལུང་གིས་ཆོག་མོད་ད་དུང་རིགས་པའི་སྦྲུལ་གྱིས་བསྐོས་པ་ན་ངེས་པ་བརྟན་ཆེ་བས། དེ་ནས་ང་རང་ཚོས། ལུང་ལ་ཡིད་ཆེས་བྱེད་ཀྱིས་དེ་ཙམ་ལས་ནི་ནི་ལུང་གི་སྦྲུལ་གྱིས་བསྐོས་ན་དེ་ཙམ་གྱིས་འགྲིག་གི་རེད་ཟེར་བླ་མ་སངས་རྒྱས་ཡིན་པར་རྒྱལ་བ་རྡོ་རྗེ་འཆང་གིས་བཞེད་པ་ཟེར་ནས་ལུང་དེ་ཚོ་དྲངས་བཞག་པས་ན།

ཚུལ་སྟོན་གྱི་དེ་ལས་གཞན་པའི་འདུལ་ཐབས་རང་ཅག་ལ་མཛད་རྒྱུ་མ་བྱུང་བ་ཁོ་ན་དེ་ཡི་ཐང་བླ་མ་ཐ་མལ་བའི་རྣམ་པ་ལས་ལྷག་པའི་ལོངས་སྐུ་སོགས་ཀྱི་སྐུ་ཡི་རྣམ་པ་བསྟན་ཀྱང་རང་ཅག་གིས་མི་མཐོང་ཞིང་བགྲོད་དུ་མི་འཇུག་ལ། དེ་ལས་གཞན་མཆོག་གི་སྤྲུལ་སྐུ་དང་བྱང་སེམས་སོགས་ཀྱི་རྣམ་པ་བསྟན་ཀྱང་མཐོང་བའི་ལས་སྐལ་མེད་ཅིང། ད་ལྟ་དེ་ལས་དམན་པའི་བྱ་རི་དྭགས་སོགས་ཀྱི་རྣམ་པ་བསྟན་ན་ནི་དེ་ལས་ཀྱང་ཡིད་མི་ཆེས་པས་ཕན་མི་ཐོགས།

དཔེར་ན་ང་རང་ཚོ་ཆུང་དུས་ཤིག་གི་ཚང་རྒྱལ་ཏེ་ཁོ་ལ་ཚང་ཚོ་ཨ་ཏྭ་ར་གི་ཆ་ཕེད་ཚང་ཚོ་ཆོས་རྒྱལ་གྱི་ཆ་ཕེད་ཚང་ཚོ་ཞྭ་ནག་གི་ཆ་ཕེད་ནས་དོན་འོང་སྟེ་ཁོ་ལ་ད་ཞྭ་ནག་དོན་སོང་ཆོས་རྒྱལ་དོན་སོང་ཟེར་སྟབས་ལོ་གར་དེ་དོན་དུ་ཡག་ཉེས་བྱེད་ཀྱི་ཡིན་ནོ་ཆུང་དཔེ་སྐྱིད་པོ་དག་རང་རེད་བ་ཁོ་ཁྱེད་བགྱིས་པ་ཙམ་མ་གཏོགས་ཆུང་དཔེ་སྐྱིད་པོ་དག་རང་རེད་དུ་ཡོད་རེད་བ་དཔེ་སོང་སྐྱིད་ཐོང་ཆེད་རང་བསྡུ་བའི་ཆེད་དུ་དེ་འདྲའི་སྤྲོས་པ་བརྩི་ན་མ་གཏོགས་ཚང་མ་སྐྱིད་པ་རེད། ཡང་ནས་ཡེ་ཤེས་རྒྱལ་བའི་མདོ་ལས་གསུངས་པ་དེ་བཞིན་དེ་གསུངས་འདུག་བ། རྒྱལ་སྤྱིའི་ཚོང་པའི་ཆ་ཁྱེད་ཚོ་ལ་ལ་བདུད་ཀྱི་ཆ་ཁྱེད་བྱོས་ཟེར།

སངས་རྒྱས་ཐམས་ཅད་ཀྱི་སྐུ་གསུང་བླ་མའི་གསུང་གསུང་དུ་བསྡུ་བ་ལས་བླ་མ་ནི་སངས་རྒྱས་ཐམས་ཅད་ཀྱི་རྣམ་འཕྲུལ་འཕྲིན་ལས་ཡིན་ཏེ། དེའི་ཚ་བ་ཅན་འཕྲིན་ལས་བླ་མ་དེ་ལ་ལྟོས་ནས་གཞན་ཡང། མེ་ཤེལ་ལ་ལྟོས་ནས་སྤྲ་བས་མེ་འཛིན་པ་ལྟར་རོ། ཟས་སྣ་ཚོགས་ཉོས་ན་ཡང་ཁ་ནས་མ་སོང་བར། ལྟོ་བར་མི་འཇུག་པ་བཞིན་དུ་སངས་རྒྱས་ཀྱི་བྱིན་རླབས་དང་རྣམ་དཀར་གྱི་འཕྲིན་ལས་བླ་མ་ལ་བརྟེན་ནས་འབྱུང་བས་སོ། རྣམ་དཀར་གྱི་ལས་ཐམས་ཅད་བྱེད་དུ་འཇུག་པས་ན་བླ་མ་ནི་སངས་རྒྱས་ཐམས་ཅད་ཀྱི་འཕྲིན་ལས་ཀྱི་བྱེད་པ་པོ་ཡིན་ཏེ་ཡིན་ན་སངས་རྒྱས་ཡིན་དགོས་སོ། མེད་པས། མེད་སོང་ན། སངས་རྒྱས་ཀྱི་འཕྲིན་ལས་དེས་སངས་རྒྱས་ཀྱིས་སེམས་ཅན་གྱི་དོན་མཛད་སྐབས་དགེ་སློང་གི་བླ་མ་ལ་བརྟེན་ནས་འཇུག་དགོས། དེ་དགོས་ན་བླ་མ་སངས་རྒྱས་ཡིན་པ་ལས་ཐ་མལ་པ་ཡིན་ཐབས་མེད་དེ་ཡིན་ན་སངས་རྒྱས་ཐམས་ཅད་ཀྱི་འཕྲིན་ལས་འཇུག་པའི་གྲོགས་སེམས་ཅན་ལ་རེ་དགོས་པར་འགྱུར་རོ། སེམས་ཅན་ལ་རེ་བྱེད་དེ་དག་ནི་སེམས་ཡོང་མ་རེད་པ་སངས་རྒྱས་ཀྱིས། སེམས་ཅན་ལ་རེ་བྱེད་དེ་ཡོང་མ་རེད་པ། དེ་དགོས་ན། སོ་སྐྱེ་ལ་རེ་ནས་ཀྱི་དོན་བྱེད་པར་འགྱུར་བའི་ཕྱིར་དེ་མི་དགོས་ཏེ་སངས་རྒྱས་ཀྱིས་སེམས་ཅན་གྱི་དོན་མཛད་སྐབས་ཉན་རང་དང།